ཁོར་ཡུག་གི་གནད་དོན་སོགས་ཀྱི་བརྗོད་གཞི་ཁག་ལ་བགྲོ་གླེང་ཞུས་གནང་གི་རེད། ལས་རིམ་འདི་བརྒྱུད་ནས་མང་ཚོགས་ལ་ཁོར་ཡུག་གི་ཤེས་བྱའི་གོ་རྟོགས་སྤེལ་རྒྱུ་དང། རང་ཅག་བོད་མཐོ་སྒང་གི་ཁོར་ཡུག་གི་སྐོར་དང། སོ་སོའི་ཕ་ཡུལ་གྱི་སྐོར་སོགས་གླེང་མོལ་གནང་འདོད་ཡོད་ཚེ་དགའ་བསུ་རྒྱག་བགྱི་ཡོད། འདི་ག་ཨ་རིའི་རླུང་འཕྲིན་ཁང་ལ་འབྲེལ་བ་གནང་རོགས་གནང།
བཀྲ་ཤིས་བདེ་ལེགས་ང་ཚེ་བརྟན་ཆོས་སྒྲོན་ཡིན། དེ་རིང་འཇིག་རྟེན་ཁམས་དང་ང་ཚོའི་མ་འོངས་པ་ཞེས་པའི་ལེ་ཚན་འདིའི་ནང་འཇིག་རྟེན་ཁམས་ཀྱི་ས་ཡི་གོ་ལ་འདིའི་སྟེང་དུ་ཡོད་པ་མཐའ་ཡི་རྒྱ་མཚོ་ཆེན་མོའི་ནང་ཡོད་ཉ་ལ་སོགས་པའི་སྲོག་ཆགས་ཁག་དང་སྲོག་ཆགས་གཞན་པ་གྲངས་ལས་འདས་པ་ཡོད་པ་དེ་དག་གི་གནས་ཡུལ་སྣོད་བཅུད་རྟེན་འབྲེལ་ཁག་སྲུང་སྐྱོབ་མ་ཐུབ་པ་ཡིན་ཚེ་སའི་གོ་ལའི་སྟེང་དུ་ཡོད་པ་འགྲོ་བ་མིས་གཙོས་པའི་སེམས་ཅན་ཚང་མར་མཁོ་བའི་སྲོག་རླུང་གི་བརྒྱ་ཆ་བདུན་ཅུ་ཙམ་ཞིག་གི་འབྱུང་ཁུངས་ཡིན་པ་མཐའ་ཡི་རྒྱ་མཚོ་དེ་དག་འབག་བཙོག་ཅན་དུ་འགྱུར་རྒྱུའི་ཉེན་ཁ་ཆེན་པོ་ཞིག་ལ་སླེབས་ཡོད་པ་རེད། གནམ་གཤིས་ཚན་རིག་པ་ཁག་དང་གོ་ལ་སྲུང་སྐྱོབ་ཐོག་ལ་ཡང་ཐུགས་ཁུར་ཆེ་བཞེས་གནང་མཁན་ཁག་གིས་གསུངས་པར་བྱས་ན་མཐའ་ཡི་རྒྱ་མཚོ་ཆེན་མོའི་ཁོར་ཡུག་དེ་དག་ལ་བདག་གཅེས་ཐུབ་རྒྱུའི་སླད་འདས་པའི་མི་ལོ་ཉི་ཤུ་རྩ་གྲངས་གོང་འོག་ནས་ལོ་ལྟར་སྤྱི་ཟླ་དྲུག་པ་ཆ་ཚང་རྒྱ་མཚོ་སྲུང་སྐྱོབ་དང་འབྲེལ་བའི་ལས་འཆར་གྱི་ཐོག་ནས་གོ་རྟོགས་སྤེལ་ཡ་དང་ད་ག་ནང་བཞིན་སྤྱི་ཟླ་དྲུག་པའི་ཚེས་བརྒྱད་ཀྱི་ཉིན་མོ་དེ་འཛམ་གླིང་ནང་ལ་ཡ་རྒྱ་མཚོའི་ཉིན་མོ་སྲུང་བརྩི་བྱེད་ཡ་ལ་ཡ་གཏན་འབེབས་བྱས་རྗེས་ནི་རྒྱལ་སྤྱིའི་ཡུལ་གྲུ་མང་པོའི་ནང་ལ་སྤྱི་ཟླ་དྲུག་པའི་ཚེས་བརྒྱད་ཀྱི་ཉིན་མོ་དེ་ཡ་མཚོ་ཁ་ཚང་མ་གཙང་མ་བཟོ་ཡ་རེད། ད་ག་ནང་བཞིན་རྒྱ་མཚོ་དེ་ག་ཚོད་གལ་ཆེན་པོ་ཡིན་པའི་གོ་རྟོགས་སྤེལ་རྒྱུ་སོགས་ཀྱི་ལས་འགུལ་མང་པོ་སྤེལ་གྱི་ཡོད་རེད་ཨེ། ད་ག་ནང་བཞིན་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་རེད་ཅིག་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་མཚོ་ཁ་སྲུང་སྐྱོབ་རུ་ཁག་ཚོས་རྒྱ་མཚོའི་སྲོག་ཆགས་དེ་དག་སྲུང་སྐྱོབ་ཐུབ་ཐབས་ལ་ཡ་འདས་པའི་མི་ལོ་མང་པོའི་རིང་ལ་ཡ། འབད་བརྩོན་བྱས་པ་ཁག་གི་གྲུབ་འབྲས་ལ་བརྟེན་ནས་འདི་ལོ་ཕྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དྲུག་པའི་ཚེས་བཅུ་དགུའི་ཉིན་མོ་འདི་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་བརྒྱ་དང་དགུ་བཅུ་གོ་གསུམ་ཡོད་པ་དེ་དག་གིས་ད་ལན་ཐེངས་དང་པོར་མགྲིན་དབྱངས་གཅིག་གྱུར་ཐོག་ནས་གྲོས་ཆོད་ཞིག་བཞག་རྒྱུར་མོས་མཐུན་བྱས་འདུག་ཨ་ནི་ད་ག་ནང་བཞིན་གོང་ཞུས་རྒྱལ་ཁབ་ཚང་མས་མགྲིན་དབྱངས་གཅིག་གྱུར་ཐོག་ནས་གྲོས་ཆོད་ཞིག་བཞག་དགོས་པར་རྒྱབ་སྐྱོར་གནང་བའི་རྗེས་སུ་མཉམ་འབྲེལ་རྒྱལ་ཚོགས་ཀྱི་དྲུང་ཆེ་སྐུ་ཞབས

ཚོགས་ཁང་དེའི་ནང་ལ་ཡོད་པའི་སྐུ་ཚབ་ཚང་མས་ཡར་བཞེངས་བྱས་ནས་དགའ་བསུ་ཆེན་པོ་ཞུས་འདུག་རྒྱལ་ཚོགས་ཀྱི་ཚོགས་མི་ཁག་གི་ནང་ལ་ཡང་མཚོ་ཁ་སྲུང་སྐྱོབ་སྒོ་ནས་མཚོ་ནང་གི་སྲོག་ཆགས་ཁག་ལ་ཡང་བདག་གཅེས་གསོ་སྐྱོང་བྱ་རྒྱུར་དམིགས་པའི་ལས་འཆར་དེར་ཚང་མས་མོས་མཐུན་རྒྱབ་སྐྱོར་ཐོབ་པ་དེ་ནི་མཐའ་ཡི་རྒྱ་མཚོ་དེ་དག་དེང་སྐབས་གནམ་གཤིས་འགྱུར་ལྡོག་ཤུགས་ཆེ་འགྲོ་གི་ཡོད་པ་ནང་ད་འགྲོ་བ་མི་རྣམས་མུ་མཐུད་ནས་འཚོ་གནས་ཐུབ་རྒྱུར་གནད་འགག་ཆེ་བར་གྱུར་ཡོད་པ་དེ་ཚོ་བེད་སྤྱོད་གོ་ལྡོག་བྱུང་བའི་རྣམ་པ་ཞིག་དང་ད་ག་ནང་བཞིན་འཛམ་གླིང་མི་དམངས་དུང་ཕྱུར་མང་པོའི་ཁ་ཟས་དང་འཚོ་རྟེན་ལས་ཀ་ད་ག་ནང་བཞིན་རྡོ་སྣུམ་མཁོ་འདོན་བྱེད་ཡུལ་དང་དཔལ་འབྱོར་དང་འབྲེལ་བའི་ཚོང་འགྲེམས་མང་པོ་ཞིག་མཚོ་ལམ་བརྒྱུད་ནས་འགྲོ་དགོས་ཀྱི་ཡོད་པ་རེད། རྒྱུན་དུ་ནས་ལོ་མང་གོང་ནས་མཚོ་སྐྱེས་སྲོག་ཆགས་དེའི་རིགས་སྲུང་སྐྱོབ་བྱེད་རྒྱུ་ལ་ཡང་དོ་སྣང་ཆེ་བཞེས་གནང་མཁན་ཨ་མི་རི་ཀའི་ལྗང་ཁུ་ཚོགས་པའི་འགན་འཛིན Arlo Hemphill ཞུ་བ་དེ་ལ་ཡང་ཉེ་ཆར་ཨ་མི་རི་ཀའི Hollywood གློག་བརྙན་འཁྲབ་སྟོན་གནང་མཁན་ལྕམ Jane Fonda ཞུ་བ་དེ་ཁོ་རང་རང་ཉིད་ཁོར་ཡུག་སྲུང་སྐྱོབ་དེ་འདྲའི་ལས་འགུལ་ནང་ལ་ཡང་ཐུགས་ཁུར་ཆེ་བཞེས་གནང་མཁན་ཞིག་ཡིན་པ་སོང་ཙང་ཨ་ནི་ཁོ་རང་གི་དེ་ཤག་ཡིན་ན་མཐའ་ཡི་རྒྱ་མཚོ་ཆེན་པོ་དེ་ཚོའི་གནས་སྟངས་ག་འདྲ་ཞིག་ལ་སླེབས་ཡོད་ན་ཨ་ནི།

བྱུ་རུའི་སྡོང་པོ་མང་པོ་ཅིག་ལ་ད་དེ་ཤ་ཉམས་ཆག་ཕྱིན་པ་དང་ཁ་ཅིག་སྐམ་པོར་ཆགས་པ་དང་རྒྱ་མཚོའི་ཆུའི་གི་ཚ་ཚད་དེ་ཡང་མཐོ་རུ་ཕྱིན་བྱས་ནས་རྒྱ་མཚོའི་ནང་ལ་གནས་མཁན་ད shark ལ་སོགས་པ་ཉ་མང་པོའི་གྲངས་འབོར་ཡང་ཉུང་དུ་ཕྱིན་བྱས་ནས་སྣོད་བཅུད་རྟེན་འབྲེལ་གི་ཆ་སྙོམས་ཅིག་ཡོད་རེད་པ་དེ་མེད་པ་ཆགས་ཀྱི་འདུག་འོ་ཟེ་འདི་འདྲ་ཟེ་ཐུགས་འཚབ་ཆེན་པོ་གནང་ཤག། དེ་ག་ནང་བཞིན་ཁོར་ཡུག་སྲུང་སྐྱོབ་དང་གནམ་གཤིས་འགྱུར་ལྡོག་ལས་འཆར་ཐོག་ལ་ཡང་དོ་ཁུར་ཆེ་བཞེས་གནང་མཁན་ད་ལྟ Hollywood གློག་བརྙན་འཁྲབ་སྟོན་པ་ལྕམ Jane Fonda ཁོ་རང་གིས་ཉེ་ཆར་ལྷན་ཚོགས་ཤིག་གི་ཐོག་ལ་ཡང་དེ་འདྲ་གསུངས་ཤག། འབགས་བཙོག་ཅན་གྱི་གོ་ལའི་སྟེང་ལ་ཡང་མི་ཚོའི་གཟུགས་གཞི་གནས་སྟངས་བདེ་ཐང་ཡོང་རྒྱུ་དེ་ཧ་ཅང་ཁག་པོ་རེད་དེ་འདྲ་གསུངས་ཤག། བྱས་ཙང་ཁོང་གིས་དེ་འདྲ་གསུངས་པ་ནང་བཞིན་རྒྱ་མཚོའི་ཁོར་ཡུག་འབགས་བཙོག་ཅན་དུ་འགྱུར་བ་ཡིན་པ་ཡིན་ན་རྒྱ་མཚོའི་ཉེ་འགྲམ་དུ་གནས་སྡོད་བྱེད་མཁན་མི་དམངས་དུང་ཕྱུར་མང་པོའི་འཚོ་བའི་རྟེན་གཞི་མེད་པ་ཆགས་ཀྱི་ཡོད་པ་དང། དེ་དང་འབྲེལ་བའི་ཐོག་ནས་ལུས་སེམས་གཉིས་ཀར་ཡང་དཀའ་ངལ་ཆེན་པོ་ཡོང་གི་ཡོད་པ་མ་ཟད་འཛམ་གླིང་གི་ཚོང་འབྲེལ་གནས་སྟངས་ལ་ཡང་དོ་ཕོག་ཆེན་པོ་མ་བྱུང་བའི་གོང་ནས་མཚོ་ཁ་སྲུང་སྐྱོབ་བྱ་རྒྱུ་དེ་དུས་ཀྱི་དགོས་མཁོ་ཞིག་ཏུ་གྱུར་ཡོད་པ་དེ

རྒྱལ་ཁབ་སུ་ཞིག་གི་ཁྱབ་ཁོངས་མ་ཡིན་པ་མཐའ་ཡི་རྒྱ་མཚོ་ཆེན་པོའི་སྟེང་ལ་ཡང་རྒྱ་མཚོའི་སྲོག་ཆགས་སྲུང་སྐྱོབ་བྱེད་རྒྱུའི་ལས་འཆར་སྤེལ་སྟངས་ཐད་ལ་ཡང་སྒྲིག་གཞི་ཞིག་གཏན་འབེབས་ཡོང་གི་རེད། རྒྱ་མཚོ་འདི་དག་ནི་རྒྱལ་ཁབ་སུ་ཞིག་གི་མངའ་འོག་མ་ཡིན་པར་ང་ཚོ་ཚང་མས་ཨ་ནི་ཐོབ་མཁན་ཞིག་ཆགས་ཡོད་གསུངས་བཞག་བྱས་ཙང་ད་བར་རྒྱ་མཚོའི་ནང་ལ་ཡང་ཚོང་འགྲེམས་བྱེད་ཡ་རེད་དེ་ག་ནང་བཞིན་དམག་གི་གོ་ལག་གཏོང་རྒྱུ་དང། རྡོ་སྣུམ་འདོན་པ་བྱེད་ཡ་རེད་དེ་ག་ནང་བཞིན་ཆུའི་འོག་ལ་ཡ་ལྕགས་མདོང་འདྲུ་ཡ་སོགས་ལ་ཡ་སྒྲིག་ཁྲིམས་བཟོས་ཡོད་རེད་དེ་ཡིན་ནའི་མཚོ་ཁའི་སྲོག་ཆགས་ཁག་དང་ཁོ་ཚོའི་གནས་ཡུལ་སྣོད་བཅུད་རྟེན་འབྲེལ་དེ་དག་སྲུང་སྐྱོབ་བྱེད་རྒྱུའི་སྒྲིག་གཞི་ད་བར་རྩ་བ་ནས་བཟོས་ཡོད་མ་རེད་དེ་འདྲ་སོང་ཙང་སྒྲིག་གཞི་དེ་འདྲ་ཞིག་དགོས་གལ་ཆེ་བར་གྱུར་འདུག་དེ་འདྲ་ཟེར་ནས་བརྗོད་གནང་བཞག་ཡང MSC ཟེར་བ་རྒྱ་མཚོ་སྲུང་སྐྱོབ་ལས་བྱ་གཉེར་མཁན་བཟོ་ཚོང་ལས་ཁང་དེ་ཡིས་བཤད་པར་བྱས་ན་འདས་པའི་མི་ལོ་ས་ཡ་གཉིས་ཙམ་ཞིག་གི་རིང་ལ་ཡ་ཨ་ནི་མི་ཚོས་རྒྱ་མཚོའི་ནང་གི་ཁ་ཟས་མང་པོ་ཞིག་ལོངས་སྤྱོད་བྱེད་རྒྱུའི་གོ་སྐབས་བྱུང་ཡོད་རེད། བྱས་ཙང་ཨ་དེ་ནང་བཞིན་མི་དམངས་ཁྲི་ཚོ་མང་པོ་ལ་ཡ་ལས་ཀའི་གོ་སྐབས་བྱུང་ཡོད་རེད། བྱས་ཙང་གནས་སྟངས་དེ་ཚོ་མུ་མཐུད་ནས་གནས་དགོས་ཀྱི་ཡོད་པ་ཡིན་ན། ཚང་མས་ཀྱིས་སོ་སོའི་གི་ཉི་མ་རེའི་གི་བྱ་གཞག་ཁག་གི་ནང་ལ་ཡ་ཁ་ཟས་ཉོས་པའི་སྐབས་སུ་རྒྱ་མཚོ་དང་ཁོར་ཡུག་ལ་དོ་ཁུར་བྱེད་མཁན་བཟོ་ཚོང་ལས་ཁང་ཁག་གི་ལས་རྟགས་ཡོད་པའི་ཅ་དངོས་དང་ཁ་ཟས་རིགས་ཉོ་རྒྱུར་ཡང་དོ་སྣང་བྱ་དགོས་ཀྱི་འདུག་འདི་འདྲས་དོ་སྣང་བྱས་པའི་ཐོག་ནས་འགྱིག་བཟོས་ཅ་དངོས་རིགས་རྒྱ་མཚོའི་ནང་ལ་མ་སླེབས་པ་བྱེད་རྒྱུར་ཡང་འབད་བརྩོན་བྱ་དགོས་པའི་ནན་སྐུལ་བྱས་འདུག་ཡང་མཐའ་ཡི་རྒྱ་མཚོ་ཆེན་མོའི་ནང་ལ་ཡོད་པའི་སྲོག་ཆགས་ཁག་བདག་གཅེས་སྲུང་སྐྱོབ་བྱ་རྒྱུ་དང་དེ་དག་གནས་གཞི་ཁོར་ཡུག་སྲུང་སྐྱོབ་དང་འབྲེལ་བའི་ལས་འཆར་མང་པོ་ཞིག་སྤེལ་ཡོད་ན་ཡང་རྒྱལ་ཁབ་ཚང་མས་ཁུར་མཉམ་ལེན་ཐོག་ནས་མ་འོངས་ཕྱི་ལོ་ཉིས་སྟོང་བརྒྱ་མེད་སུམ་ཅུ་ཐམ་པའི་ནང་ཚུད་ལ་ཡ་གོ་ལའི་ཁོར་ཡུག་དང་མཐའ་ཡི་རྒྱ་མཚོ་ཆེན་མོའི་གནས་སྟངས་གཉིས་ཀ་ལ་ཡ་བཟང་ཕྱོགས་ཀྱི་འགྱུར་བ་ཞིག་བཏང་མ་ཐུབ་པ་ཡིན་ན། མ་འོངས་པའི་གནས་སྟངས་ཧ་ཅང་ཚབས་ཆེ་བར་འགྱུར་སྲིད་པའི་ཉེན་ཁ་ཡོད་པ་སོང་ཙང་གོང་ཞུས་རྒྱལ་སྤྱིའི་མཚོ་ཁ་དང་མཚོ་ཁའི་སྲོག་ཆགས་རྣམས་སྲུང་སྐྱོབ་ཐུབ་ཐབས་ལ་དམིགས་པའི་གྲོས་མཐུན་ཞིག་དགོས་གལ་ཆེ་བར་གྱུར་ཡོད་པ་ནང་དང་རྒྱལ་ཁབ་ཚང་མས་ཁུར་མཉམ་ལེན་ཐོག་ད་ནས་ལོ་བཅུའི་ནང་ཚུད་ལ་ཡ་གོ་ལའི་ཁོར་ཡུག་དང་མཐའ་ཡི་རྒྱ་མཚོའི་གནས་སྟངས་གཉིས་ཀ་ལ་ཡ་བཟང་ཕྱོགས་ཀྱི་འགྱུར་བ་ཞིག་གཏོང་ཐུབ་རྒྱུའི་སླད།